ཕར་འགྲོ་དུས་སུ་ཁྱོད་ནི་མ་ཐར་ཅིག་ཁོ་ཡི་དཀོན་མཆོག་ལ་དད་པ་ཡོད་མ་རེད་དགེ་སློང་ལ་ཡི་ཁ་ཚོགས་ཉི་ལྟར་གཏོང་བ་དེ་ཡར་དྲན་ནས་བག་ཆགས་སེལ་ཞེས་ནི་དཀོན་མཆོག་གསུམ་པོ་དེ་མིང་སྨྲས་ཀྱིས་དེར་རོ་བ་དེ་མིང་སྨྲས་པའི་ཡིད་ལྟར་ཁྱོད་ནི་གདོན་འདྲེ་མ་ཐར་ཅིག། གདོན་འདྲེ་དེ་སུ་གར་བདག་བསྐྱེད་ན་སོང་ཟེར་དེ་འོག་ལས་ལྟ་སྟེ་ཁོ་བདེ་ཡིན་པས་རྐུན་མ་དེ་བདེ། རྐུན་མ་དེས་ཀྱང་དེ་མ་བདེ་རེ་ཞེས་ཟེར་དེ་བདེ་བས་ང་ཚོ་ནི་ལྟོ་འཕྱེ་ཁ་སྡོད་དགོས་རེད་ང་ཚོ་ཁྱོད་ནི་ཐར་གྱི་མི་འདུག་ཟེར་ད་ང་ཚོ་མ་ཐར་ཡིན་ན་ད་རེས་ཉི་མ་གཅིག་ལྟོ་རག་གི་མ་རེད། མཐོང་རང་ཤ་ཚ་ཟེར་ན་ང་ཚོ་འགྲོ་ས་ཡོད་མ་རེད་ཟེར་ནའི་ཁོ་ཡིད་མ་ཆེས་ལ་ཕ་སྤོ་རེད་ཟེར་ནས་ཕ་སྤོ་ནས་ཟེར་ནས་གཞི་ནས་ཚ་བ་ཡིན་འདུག་ཁོ་གིས་དཀོན་མཆོག་གསུམ་པོ་དེ་ལ་དད་པ་རང་ཡོད་མ་རེད་ཡིན་ནའི་སངས་རྒྱས་དང་ཆོས་དང་དགེ་འདུན་གསུམ་པོ་དེ་དྲན་ནས་བརྗོད་པ་ཙམ་གྱིས་གདོན་འདྲེ་ཐར་པ་མ་རེད་ད་ང་རང་ཚོ་དད་པ་དང་བཅས་པའི་སྒོ་ནས་དེ་བྱས་པ་ཡིན་ན་ད་ངེས་པར་དུ་ཡང་ནི་མི་དང་མི་མ་ཡིན་གྱི་གནོད་པ་སྲུང་ཐུབ་རེད་བ་སྲུང་ཐུབ་པ་ཐག་རྦད་ཆོད་པ་རེད་བ་ཨ་མ་ང་རང་ཚོ་སྒྲོལ་མ་འཇིགས་པ་བརྒྱད་སྐྱོབ་ཟེར་གཉིས་དང། སྒྲོལ་མ་འཇིགས་པ་བཅུ་དྲུག་ཟེར་ཡ་ས་མ་ད་དེ་འདྲ་འདུག་ཨང། བརྗིད་པ། བརྗིད་པ་བརྗིད་ཟིན་ཏེ་ག་རེ་སོང་བརྗིད་པར་རེ་བསྐྱངས་ཏེ་ཀོ་ལ་རྒྱུ་རྩལ་སྦྲུམ་མ་ལ་གསོ་བར་རེ་བཏགས་ཏེ་ཀོ་ལ་གོང་ཁ་ཁ་དྲུག་བརྡུང་བ། གློང་བུ་ཡི་བརྗིད་པ་འབྲུག་གི་བརྗིད་པ་ལྟར་ན་མི་ལ་དེ་འདྲ་ཡོད་རེད་པ། དེ་ཚོ་ཚང་མ་བརྡུང་ནས་རྒྱུ་རྩལ་སྦྲུམ་མ་ལ་གསོ་བ་བཏགས་ནས་ཁ་དྲུག་ཡོད་དེ་འདྲ་ཡོང་གི་འདུག་བ། ཨོ་དེ་ཡིན་ས། སྐྱོན་འབྲུ་བྱས་པ་ཡིན་ན་མེད་མི་འགོ་མེད་མ་ཡིན་གྱི་ནི་གནོད་པ་བྱེད་ཐུབ་ཀི་མ་རེད་ཟེར།

སྔོན་མོ་སུམ་པ་བ་སོན་གྱི་ཚེས་དགོང་སོང་འདུག་དེས་སྨད་འཚོང་འཚོང་གྱིས་ཟོ་ཅེས་པ་ནི་ནང་པའི་འཇུག་སྒོ་དང་ངན་སོང་གི་སྐྱེ་བ་ཟློག་བྱེད། ནང་པའི་འཇུག་སྒོ་དེ་ནི་ད་ནི་བཤད་དགོས་མ་རེད། ནང་པའི་འཇུག་སྒོ་དང་ངན་སོང་གི་ཟློག་པའི་ཐབས་རྨད་དུ་བྱུང་བ་གང་ན་ཡོད་མ་ཤེས་པས་རང་ལྟ་བལྟས་པ་ཡིན། རང་གིས་རང་ལྟ་བལྟས་པ་གྱིས་རེད། ཇོ་བོ་ཆེན་པོ་སྐྱབས་འགྲོ་དང་ལས་འབྲས་ཁོ་ནར་གནད་ཆེ་བར་གཟིགས་ནས་བསྟན། བསྟན་པས་མཚན་ལ་ཡང་བླ་མ་སྐྱབས་འགྲོ་པ་དང་བླ་མ་ལས་འབྲས་པ་ཞེས་གསོལ་བ་བྱུང། དེ་ཡི་ཚུལ་ཇོ་བོ་སེམས་དཔའི་ང་ཡི་མིང་དེས་ཀྱང་བསྟན་པ་ལ་ཁྲིད་སོང་དེ་ན་རང་རེའི་ཆེ་ཁག་ལག་ཏུ་མི་འཁྱེར་བའི་སྤྱི་རྫོང་དགུང་ལོ་བརྒྱད་པ་བས་སྐྱོན་འགྲོལ་གནང་ཐབས་བྱས་ན་རི་སྐྱེས་ལ་ངན་སོང་དུ་མི་ལྷུང་བ་ཐག་ཆོད་པ་ཡིན་སྲིད། ནི་སྐྱེས་རི་རྫོང་རི་སོགས་རྒྱུན་རྒྱུ་མེད་པའི་སྐོར་ལ་ཁྱེད་དགོངས་ཁ་བྱས་པ་ལས་སྐྱོན་འགྲོལ་གནང་ཐབས་དེ་ངེས་པར་དུ་བརྗོད་ཀྱི་རེད་བ། བརྗོད་ཡ་དེ་ག་རེ་རེད་ཟེར་ན་རྗེས་ཁྲ་དང་ཡིད་ཆེས་གཉིས་པོ་དེ་ཡག་པོ་ཅིག་ཡོང་པ་ཡིན་ན་སྐྱོན་འགྲོལ་གནང་ཐབས་ཡོང་ཡོད་པ་རེད་བ། རྗེས་ཁྲ་དང་ཡིད་ཆེས་གཉིས་པོ་དེ་ཡོང་པ་ཡིན་ན།

མེ་ལས་རྩོལ་བ་ལ་སོགས་པ་དེ་ཚོ་བྱུང་བ་ཡིན་ན་དེ་ནི་སྐྱབས་འགྲོ་ཡག་པོ་ཅིག་བྱས་པ་ཡིན་ན་དེ་ལ་འཇགས་ཐུག་གོ་རེ། མྱུར་དུ་འཚང་རྒྱ་ཡང་ད་ལྟ་སྐྱབས་འགྲོ་བྱས་པ་ལ་བརྟེན་ནས་བྱེད་པ་བྱེད་པ་རྒྱུ་མཐུན་གྱི་འབྲས་བུ་ཚེ་འདིར་རྐྱེན་ངན་གང་བྱུང་ཡང་དེ་མ་ཐག་སྐྱབས་འགྲོ་ལ་ཞུགས་པ་དང་བློ་ནི་གང་གོམས་པ་དེ་ཡི་རྗེས་སུ་འགྲོ་བའི་ཆོས་ཉིད་ཡིན་པས་འཆི་ཁ་ཡང་སངས་རྒྱས་ཀྱི་རྗེས་སུ་དྲན་པ་སོགས་འབྱུང་སྟེ་མདོ་སྡེ་ཏིང་འཛིན་གྱི་རྒྱལ་པོ་ལས། སྐྱབས་འགྲོ་ཡོད་ན་ང་ཚོ་ད་ལྟ་ལུས་ཐག་ཐུབ་ཐང་ཐང་ཡོད་དེ་སྒང་ལ་ཡང་ནས་ཡང་དུ་བྱས་ནས་དཀོན་མཆོག་གསུམ་པོ་ཡང་ནས་ཡང་དུ་དྲན་པ་ཡིན་ན་འཆི་ཁ་ལ་ཁ་རེ་དེ་སྒང་ལ་དཀོན་མཆོག་གི་ཡོན་ཏན་དེ་དྲན་འོང་གི་རེད།

ཚུལ་ལ་སོགས་པ་དེ་དག་ཡང་ནས་ཡང་དུ་དྲན་པར་བྱེད་དགོས་རེད་ཟེར། རྟག་པར་རྗེས་སུ་དྲན་པར་སྒོམ་བྱེད་ན་རྒྱུན་དུ་རྟག་ཏུ་ནི་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ཡང་ནས་ཡང་དུ་དྲན་པ་ཡིན་ན། ང་རང་ཚོ་རྨི་ལམ་ནང་ལ་སྟོང་ཤིག་གཟིགས་པ་དྲན་པ་དེ་འདྲ་ཆགས་ཀྱི་འདུག་གམ། སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ཡང་ནས་ཡང་དུ་དྲན་པ་ཡིན་ན་རྨི་ལམ་ནང་སྟོང་ཤིག་ཨེ་ཤི་ཁ་ལ་ཁ་རེ་དེ་སྒང་ལ་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་དྲན་འོང་གི་རེད་བ། དེ་ལ་སེམས་གཞོལ་རབ་ཏུ་འབབ་པར་འགྱུར་ཟེར་དེ་ལ་སེམས་དེ་ནི་བག་ཆགས་དེ་གོམས་བྱས་ནས་དེ་བབས་འོང་གི་རེད་ཟེར། ཞེས་དང། ལུས་དང་ངག་དང་ཡིད་རབ་དང་བ་ཡིས་རྟག་ཏུ་སངས་རྒྱས་དག་གི་བསྔགས་པ་བརྗོད། ལུས་ངག་ཡིད་གསུམ་ཡི་སྒོ་ནས་སངས་རྒྱས་ལ་བསྔགས་པ་བརྗོད། དེ་ལྟར་བསྟན་ནས་སེམས་ཀྱི་རྒྱུད་གོམས་པས། སེམས་ཀྱི་རྒྱུད་ལ་བག་ཡང་ནས་ཡང་དུ་གོམས་པ་ཡིན་ན་ཉིན་མཚན་དུ་ཡང་འཇིག་རྟེན་མགོན་པོ་མཐོང། ཉིན་དང་མཚན་མོ་ཐམས་ཅད་དུ་ནི་འཇིག་རྟེན་མགོན་པོ་དེ་རང་གི་བློ་ལ་ཤར་འོང་གི་རེད། ནམ་ཞིག་དེ་ནི་ན་ཞིང་མི་བདེ་ནས། ཤི་ལ་ཐུག་པའི། སྡུག་བསྔལ་ཚོར་གྱུར་ན་ནམ་ཞིག་གི་ཚེ་ན་རང་ལ་ནི་ན་ཚ་ཆེན་པོ་བྱུང་བ་དེ་ཚོ་ཡི་སྐབས་སུ་ཡང། སངས་རྒྱས་རྗེས་སུ་དྲན་པ་དེ་མ་གཡེལ་བ་ཅིག་ཡོང་གི་རེད། ངས་ཤི་ལ་ཐུག་ནས་སྡུག་བསྔལ་ཚོར་བ་དྲག་པོ་བྱུང་བ་དེ་ཡིན་ན་སངས་རྒྱས་ལ་ནི་དྲན་པ་མི་ཉམས་ཏེ། སངས་རྒྱས་དྲན་གྱི་དེ་ཡིན་ན་ནི་དེ་དང་མ་བྲལ་བར་གྱུར་ནས་ཤི་རྒྱུ་ཡོད་པ་དེ་འདྲ་ཡོང་གི་རེད། སྡུག་བསྔལ་ཚོར་བས་འཕྲོག་པར་ཡོང་མི་འགྱུར། སྡུག་བསྔལ་གྱི་ཚོར་བ་དེ་གས་སངས་རྒྱས་རྗེས་སུ་དྲན་པ་དེ་འཕྲོག་ཕྱིན་ནས་དྲན་མ་བྱུང་བ་དེ་འདྲ་བཟོ་ཐུབ་ཀྱི་མ་རེད། ད་ལྟ་ཉིད་ནས་མ་དྲན་པ་ཡིན་ན་ཤི་ཁ་ལ་ག་དེ་སླད་དེ་གོ་ལ་མིན་སྦྱིན་པ་གཅིག་གིས

སྐྱེ་བ་ནས་སྐྱེ་བ་ཐམས་ཅད་དུ་ཡར་ཡར་ཡར་འགྲོ་ཅིང་མཐར་ཐུག་གི་འབྲས་བུ་དེ་ཡིན་ན། མྱུར་དུ་འཚང་རྒྱ་བ་ཞིག་དེ་ཡོང་གི་རེད། ག་རེད་ཟེར་ན་ད་ལྟ་སྐྱབས་འགྲོ་ཡག་པོ་བྱས། དཀོན་མཆོག་གསུམ་པོ་དེ་དུས་རྟག་ཏུ་ཡིད་ལ་དྲན་པ་ཡིན་ན་ཁོ་རྒྱུ་མཐུན་གྱི་འབྲས་བུ་དེ་སྐྱེ་བ་ཕྱི་མ་ཡི་དཀོན་མཆོག་རྗེས་སུ་དྲན་པ་དང་མི་འབྲལ་བ་དེ་འདྲ་ཡོང་གི་རེད། དེ་ཡིས་སྐྱེ་བ་ཕྱི་མ་དེ་དེ་ལས་བཟང་སུ་བཟང་སུ་ཅིག་འགྲོ་དེ་ནས་ཨ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་ཀྱི་རེད། ལྔ་པ་སྐྱབས་སུ་སོང་བའི་བསླབ་བྱ་ལ་གཉིས་ལས། ད་ཕན་ཡོན་དེ་ཚར་ནས་ད་སྐྱབས་འགྲོ་གི་བསླབ་བྱ་ཡོད་རོགས་བསླབ་བྱ་དེ་ལ་སོ་སོ་ཡི་བསླབ་བྱ་དང་ཐུན་མོང་བའི་བསླབ་བྱ་གཉིས་བྱས་དང་པོ་སོ་སོ་བའི་བསླབ་བྱ་ལ་དགག་པའི་བསླབ་བྱ་དང་སྒྲུབ་པའི་བསླབ་བྱ་གཉིས་ལས། དང་པོ་ནི་སངས་རྒྱས་ལ་སྐྱབས་སུ་སོང་ནས་འཇིག་རྟེན་པའི་ལྷ་ལ་སྐྱབས་འཚོལ་བ་སོགས་མི་བྱེད་ཟེར་ཏེ་ད་ཀྱིས་བཤད་ཚུལ་ལ་བཤད་ད་ལྟ་དགེ་སློང་འགའ་རེས་ཀྱང། དེ་ནས་གྲ་མ་འདྲི་ཞིག་བྱུང་སྟེ་འུ་ཐུག་པ་ན་འཇིག་རྟེན་པའི་ལྷ་དེ་ཡི་རྩར་སོང་ནས་ཕྱག་དམར་གུག་གུག་འཚལ་བ་ནས། ཆོས་པའི་སྐྱེས་དྲངས་པ་ཆོས་པའི་རྐང་དྲངས་པ་དེས། ཞབས་འདྲེན་རེད་ཟེར་བ་ད་དེ་ཞབས་འདྲེན། འཇིག་རྟེན་པའི་ལྷ་འདྲེ་དེ་འདྲ་ལ་འགྲོ་བྱས་ནས་ཕྱག་མ་ཧོ་ཧོ་བྱས་ཐོས་སོ་ཚད་དེ་ཁྱེད་དེ་འདྲ་འདུག། འོ་ཐོག་དེ་ཀོ་ལ་དཀོན་མཆོག་ལ་བློ་མ་ཁེལ་བའི་རྟགས་རེད། དེས་ཆོས་པའི་རྐང་དྲངས་པ་ཡིན་ཟེར་ཏེ་ཞབས་འདྲེན་ཞུས་པ་རེད། སྔར་བཤད་པ་ལྟར་ཁྱོད་ལ་སྙིང་རྗེ་ཙམ་བྱུང་ན་རང་རྒྱུད་ཀྱི་སྐྱབས་འགྲོ། རང་རྒྱུད་ཀྱི་སྐྱབས་འགྲོ་སྡོམ་པ་ཡི་རྗེས་འགྲོ་བས། ནང་པའི་གྲལ་ནས་བུད་ཚར་བ་ཡིན། དེ་ནས་བཟུང་སྟེ་ནང་པ་སངས་རྒྱས་པའི་གྲངས་ནས་བུད་ཚར་བ་རེད། འོན་ཀྱང་ལྷ་ཀླུ་རྒྱལ་བཙན་སོགས་ལ་གཏོར་མ་དང་བསང་གསོལ། བཏང་ནས་ཆོས་མཐུན་གྱི་གྲོགས་བཅོལ་བ་གཏོང་རོགས་ཡོང་ཟེར། ཆོས་མཐུན་གྱི་གྲོགས་བཅོལ་བ་ལ་དེ་ཉེས་པ་ཡོད་མ་རེད། ང་རང་ཚོ་ནག་དེ་ཀོ་ལ་ཨ་མཆིས་དེ་ང་གྲོ་གུ་དུང་བ་དེ་ཚོ་བྱེད་པ་རེད་སྐྱབས་སུ་འགྲོ་མི་དགོས་ཏེ། གཞན་ལ་རྔན་པ་སྟེར་ནས་ལས་ཀ་རོགས་བཅོལ་བ་ལ་སྐྱབས་སུ་འགྲོ་མི་དགོས་པ་དང་འདྲ། སོ་སོའི་ལས་ཀ་མ་འཇོན་པ་དེ་མི་ལ་ནི་རྔན་པ་སྟེར་གྱི་གླ་ཆ་སྟེར་ནས་གླ་ཆ་སྟེར་གྱི་ནི་མི་ཞིག་མ་བྱེད་རུ་འཇུག་ཟེར་དེ་ཚོ་བྱེད་པ་རེད། ཆོས་ལ་སྐྱབས་སུ་སོང་བ་ནི་སེམས་ཅན་ལ་གནོད་འཚེ་མི་བྱེད། འོ་དེ་དགག་པའི་བསླབ་བྱ་རེད།

ང་ཚོ་སེམས་ཅན་ལ་རྒྱ་བསྐྱེད་པ་དུད་འགྲོ་ལྟ་བུ་ཡང་ལོག་ཏུ་མི་ཐེག་པའི་ཁལ་ལྕི་མོ་འགེལ་བ་སོགས་ཡང་གནོད་འཚེ་ཡིན་པས་མི་རུང་ཟེར། ང་ཚོས་སྡོམ་པ་བླངས་པ་དེས་ན། སེམས་ཅན་ལ་གནོད་འཚེ་སྤོང་དགོས་རེད་སོ་སོར་ཐར་པའི་སྡོམ་པ་ནི། སྲོག་ཆགས་ལ་གནོད་པ་སྤངས་པ་ཡིན། དེ་ཡི་ས་ནི། ཆུ་ལ་ལོངས་སྤྱོད་པ་དེ་ཡིན་ན་ཡང་ནོར་དང་ནོར་ལ་ཆུ་ལ་ལོངས་སྤྱོད་དགོས་པས་དེ་ནི་སྲོག་ཆགས་ལ་གནོད་པ་སྤོང་བའི་ཆེད་དུ་ཆུ་ཚགས་དེ་བཅང་ཞེས་ཟེར་ནས་གཏད་དགོས་རེད། དེ་འདྲའི་ཆུ་ཚགས་བཅངས་པ་དེ་དེ་ནས་བཟུང་སྟེ། སོ་སོར་ཐར་པའི་སྡོམ་པ་དང་ལྡན་པ་ཡིས་ལྟ། སྲོག་ཆགས་གང་ལ་ཡང་གནོད་པ་མི་བྱེད་པ་དགོས་ཟེར། དེས་མཚོན་ནས་ཡོ་བྱད་གཞན་ལ་ཡང་སྲོག་ཆགས་ལ་མི་གནོད་པ་དགོས་སོ་ཟེར་ཐུགས་སུ་དུང་བ་ཁ་ཐུགས་སུ་བྱིན། སེམས་ཅན་ལ་གནོད་པ་སྤོང་བ་དེ་ངེས་པར་དུ་དགོས་ཀྱི་རེད་དེ་གལ་ཆེ་ཤོས་ཅིག་རེད། དགེ་འདུན་ལ་སྐྱབས་སུ་སོང་བས་གྲོགས་མུ་སྟེགས་ཅན་དང་མི་འགྲོགས་པ་སྟེ། བོད་དུ་མུ་སྟེགས་པ་དངོས་མེད་ཀྱང་དེ་དང་ཆ་འདྲ་བའི་དཀོན་མཆོག་དང་ལས་འབྲས་ཟེར་བ་དེ་ཅང་ཨེ་བདེན་ན་དེ་འདྲ་བའི་བླ་མ་དང་དགེ་བཤེས་ཁ་བདེ་པོ་དག་གིས་བཤད་པ་ཙམ་ཡིན་ཟེར་བ་ཡོད་པས། དེ་དག་དང་གྲོགས་འབྲེལ་མི་ཉན། རང་རེ་སེམས་ལ་བརྟན་པ་མ་ཐོབ་པས་དེ་དག་གི་ཁ་ལ་བརྟེན་ནས་བློ་བསྒྱུར་ཉེན་ཡོད་པས་གྲོགས་ངན་དེ་འདྲ་དང་རྒྱང་བསྲིང་དགོས། འོ་དེ་འདྲ་གྲོགས་པོ་ངན་པ་དང་མི་འགྲོགས་དགེ་འདུན་ལ་སྐྱབས་སུ་འགྲོ་བས་ན་གྲོགས་ངན་པ་དང་མི་འགྲོགས། གྲོགས་ངན་པ་དེ་སུ་རེད་ཟེར་ན་དཀོན་མཆོག་ཁས་མི་ལེན་མཁན་དེ་འདྲ་རེད། ད་བོད་དུ་མུ་སྟེགས་པ་དངོས་སུ་ཡོད་མ་རེད་དེ་ཡེ་ནས་དེ་འདྲ་བ་ཅིག་ཡོང་དགོས་རེད་ཟེར་ད་ད་རུ་སོང་ཉིན་ད་བོད་ལ་མེད་ཟེར་ད་མུ་སྟེགས་པ་མང་པོ་ཡོང་དགོས་རེད་བ། དེའི་ནང་ལ་ཡང་དེ་ནས་དཀོན་མཆོག་མེད་ཟེར་མཁན།

ཕྱི་རྒྱལ་གྱི་རི་དྭགས་ཁ་ཤས་ནི་བོད་རིགས་ཀྱི་ལས་ཡོད་རེད། ཨ་ཏི་ཡི་ས་དེ་འདྲ་དུ་ནི་མཉམ་བཟའ་མཉམ་འཐུང་བྱེད་པ་དང་གྲོགས་པོ་བྱེད་པ་ཡིན་ན། སྐྱབས་འགྲོའི་བསླབ་བྱ་དང་འགལ་འགྲོ་གི་ཡིན་པ་རེད་ད། གྲོགས་ངན་དེ་འདྲ་དང་རྒྱང་བསྲིང་དགོས་ཙང་མ་བྱེད་ཀྱི། ཟིག་དུ་ཟེར་བ། ལྕག་ལྕག་བྱས་པ་ཡིན་ན་ངོ་མ་ཡིན་ནམ་མི་ཤེས། རྒྱན་དྲེག་ཆུ་བོའི་རྒྱལ་དེ་འདྲ་ཞིག་འདུག་ཟེར་བ། དམྱལ་བ་ཟེར་མཁན་དེ་ཁྱོན་ནས་ཡོད་མ་རེད་སངས་རྒྱས་ཀྱིས་སེམས་ཅན་ལ་འཇིགས་སྣང་སྐུལ་ཡའི་ཆེད་དུ་བཤད་པ་རེད།

སངས་རྒྱས་དེ་དང་གཅིག་པ་རེད། ཨ་ཏོ་ཞེས་སོང་གིས་འབུར། དེ་སྦྱངས་ཏེ་བཞག་པའི་ལག་རྗེས་དེ་ཡིས་ཡིད་རེ་དེ་འདྲ་སྨྲས་པ། ང་ཡི་ཕ་མེས་འདི་ཚོའི་ལག་རྗེས་དེ་ལྟ་དེ་ཞེས་བྱ་བ་བཞག་ཡོད་རེད། ད་རེས་ང་རང་ཚོ་སངས་རྒྱས་ཁས་མི་ལེན་དེ་འདྲ་ཡིན་པ་ཡིན་ནའི་སངས་རྒྱས་ཀྱི་དེ་ནི་བྱོན་ཡོད་མ་རེད་ཟེར་ན་དེ་འདྲ་ཡོད་རེད། ཁོ་རང་ཚོ་ཕ་མེས་ཕ་མེས་ཕ་མེས་ཕ་མེས་ཚོ་ཚོ་ཡར་བརྩི་དུས་སྐབས་ལ་ཨ་ནི་དེ་ཡིས་མི་དེ་དེ་འདྲ་དེ་འདྲ་བྱས་པ་རེད་དེ་ཡིས་མི་དེ་དེ་འདྲ་དེ་འདྲ་བྱས་པ་རེད་ཟེར་ན་མི་རབས་མང་པོའི་བར་དུ་བཤད་ཡ་ཡོད་རེད། དེ་ཚོ་བཤད་པ་དེ་བདེན་པ་རེད་བདེན་པ་རེད་ཟེར་ནས་ཁོ་རང་ཚོ་ཁས་ལེན་གྱི་རེད། ཁས་ལེན་པ་ཡིན་ན་ནི་སངས་རྒྱས་ལ་བཞག་པའི་ལག་རྗེས་དེ་དང་དེ་བཞག་ཡོད་རེད་བ། སངས་རྒྱས་ཀྱིས་གསུངས་པའི་གསུང་མང་པོ་ཅིག་ཡོད་རེད་བ་དེ་དང་གཅིག་པ་རེད་བ་དང་པོ་ཏོ་བ་ཀྱང་དེ་བཞིན་དུ་རིགས་མཚུངས་སྐུ་དེ་སངས་རྒྱས་བྱོན་པའི་ཕྱག་རྗེས་དེ་གསུང་རབ་འདི་ཞེས་གསུངས་གསུངས་པ་ན་ཟེར། བཞི་ནི་ཁོ་སངས་རྒྱས་བྱོན་པ་ཡིད་ཆེས་པ་བྱུང་ཚུལ་ཟེར། གཉིས་པ་སྒྲུབ་པའི་བསླབ་བྱ་ནི་ཟེར་ད་དགག་པའི་བསླབ་བྱ་དེ་ཏུ་སུ་བྱེད། དགག་པའི་བསླབ་བྱ་གསུམ་ཡོད་རེད་བ་སངས་རྒྱས་ལ་སྐྱབས་སུ་འགྲོ་བས་ན་གྲོལ་དཀའ་ས་ལྷ་གཞན་ལ་སྐྱབས་སུ་མི་འགྲོ་བ། སྟོན་པ་ལ་སྙིང་བརྩི་མི་བྱེད་པ་བ་དེ་ཚོའི་གྲངས་དེ་རེད།

རྒྱུ་བཟང་པོ་ཡིན་ནའི་འདྲ་མིན་ནའི་འདྲ་ཚང་མ་ཐམས་ཅད་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་དགོས་རེད། དེ་ནས་དེ་སྒྲུབ་པའི་བསླབ་བྱ་རེད། རང་རེ་རྒྱ་གར་ལི་མ་དང་ཟངས་གསེར་སོགས་ཀྱི་སྐུ་ལ། དད་པ་ཆེ་བྱེད་ཀྱི་ལྷ་ཁང་གི་ཕུག་ཏུ་བཞག། འཇིམ་པ་ལས་བྱས་པ་སོགས་ལ་དད་པ་ཆུང་ཞིང། ཆག་གྲུམ་སོང་བ་ལྟ་བུ་ལ་ཁྱམས་ར་སོགས་སུ་བཞག་ནས། ནང་བཞིན་ཚ་ཁང་དུ་བསྐྱལ་བ་དེ་འདྲ་ཡོད། དེ་འདྲ་ད་རང་ཚོས་ཞེ་དྲག་བྱེད་ཀྱི་འདུག་སྐུ་འདྲ་ཕྱི་རོལ་དུ་སྐྱེལ་བ་དེ་རང་གི་བསོད་ནམས་ཕྱིར་སྐྱེལ་བ་ཡིན་ཞེས་བླ་མ་གོང་མ་རྣམས་གསུང་དེ་བཞིན་དུ་སྐུ་ཐང་སོགས་ཀྱང། རྙིང་པ་ན་གོང་གཤམ་ཕུད་དེ་གོང་གཤམ་ཕྲལ་ཏེ་མེ་ལོང་ཕྲལ་ནས་འཇོག་པ་སོགས་ནི་རང་གི་དཀོན་མཆོག་ལ་དད་གུས་མེད་པའི་རྩ་བ་རུལ་བའི་རྟགས་ཡིན་གསུངས་ཟེར། དེ་འདྲ་ང་རང་ཚོ་རིག་གནས་གསར་བརྗེ་སྐབས་ལ་ང་ཚོ་ཡང་ཞེ་དྲག་བྱེད་དགོས་བྱུང། སྐུ་ཐང་བཞག་ཆོག་གི་མ་རེད་སྐུ་འདྲ་བཞག་ཆོག་གི་མ་རེད་ཟེར། སྐུ་ཐང་གི་གོང་གཤམ་ཕུད་བྱས་ནས་ཆུ་ནང་གཡུག་དགོས་དེ་འདྲ་མང་པོ་བྱུང་ཡོད། དེ་ནས། རྩ་བ་རུལ་བའི་རྟགས་རེད། གཉིས་པ་ཆོས་ལ་སྐྱབས་སུ་སོང་བ་ནི་ཡི་གེ་ན་གཅིག་ཚུན་ཆད་ལ་ཡང་ཆོས། དེ་ང་ཚོ་གསུང་རབ་ལ་ནི་གུས་པ་མ་བྱུང་བ་དེ་ཡིན་ན་ཚུལ་ཁྱི་མ་ནོར་ལ་དེ་ནི་རྨོངས་པ་འགྲོ་ཡས་ཀྱི་རྟགས་རེད། རྨོངས་པ་འགྲོ་ཡས་ཀྱི་རྒྱུ་བསགས་ཡོད་པ་རེད། ཤ་ར་བས་ནི་ཆོས་པོ་ཏི་དེ་འདྲ་ཞུ་བ་མཐོང་སྟེ་སྐུ་ཡར་ལངས་ཡར་བཞེངས་ནས་ཕྱག་མོ་ཕྱག་ཐལ་མོ་སྦྱར་བ་དེ་འདྲ་བྱེད་ཡོད་རེད། ང་རང་ཚོ་དེ་འདྲ་ཆོས་ལ་རྩ་ཆེན་པོ་མ་བྱས་ཀྱི་ཆོས་པོ་ཏི་ཡི་ཐོག་ཆུ་ལ་ནི་ཅ་ལག་བཞག་པ་འདྲ་མི་ཐོག་དེ་ནི་དཔེ་ཆ་ཕྱི་དག་གཏོང་ས་བྱས་འདྲ་མི་ཐོག་དཔེ་ཆ་དེ་ལྷམ་གོག་འོག་ལ་བཞག་དང་གདན་མཐིལ་འོག་ལ་བཞག་དང།

དེ་ལས་རྨོངས་པའི་རྒྱུད་མ་ཟ། དེ་ལས་རྨོངས་དགོས་བཟོ་ན་ནི་ག་རེ་བྱེད་དགའ། ཅི་རྟོག་བསལ་ཏེ་དེ་ཡིན་མི་རིགས་དང། དེ་ཡང། མུ་དཀར་མོ་ལྔ་དང། ཡེ་སྐྱིད་ཀྱི་གཤོང་རྩ་དཔེར་ན་དཔེ་ཆ་རིན་པོ་ཆེ་དེ་འདྲ་ཅིག་བལ་ལང་ཁང་ནང་ཡོད་དེ་ནས་མུ་དཀར་མོ་ལྔ་ཡོད་བྱུང་སོང་ན་དེ་ཡར་འགྲོ་གི་རེད། ཡེ་སྐྱིད་གཤོང་རྩ་དེ་འགྲོ་རུ་ཅིག་མ་ཟད་གཡུག་ཤོར་འགྲོ་གི་རེད། ཧོ་དེ་ཡིན་ན་སྐྱབས་འགྲོ་མིན་པའི་རྟགས་རེད། སྔོ་རྫང་རྡོ་སོགས་སུ་ལྷུང་བ་མཐོང་བ་ན་གཡོ་སྤར་རིང་པོ་ཡི་ཚུལ་གྱིས་ཐབས་བསྐྱེད་དེ་ལས་ལ།

རྒྱལ་དབང་མཆོག་གི་སྤྱི་ཁྱབ་མཁན་པོ་སྣང་ཁོག་སྡེ་པ་གཞུང་ནས་ལ་དྭགས་གསེར་ཐོའི་ལྕགས་སྟག་ལོ་ལ་ཞིབ་གཞུང་སྲིད་གཉིས་ཀྱི་ལས་ཀ་ཅིག་འགོ་བཙུགས་ཡིན་པ་རེད། དེ་ཡ་དེ་ཞིབ་ཞིབ་བྱེ་བྲག་གྱེས་ཀྱི་ཡོད་ས་ཡི་གེ་མང་པོ་བྱུང་ཡིན་པ་རེད། དེའི་ཚེ་ན་རྫོང་གཞིས་ཁག་དུ་མས་གཏན་ཁྲ་ཡི་གཏན་ཁྲ་ཡི་རིན་མང་པོ་སྤྲངས་ནས་ཡོད་པར་ཆབ་སྲིད་ཆབ་སྲིད་ཕེབས་སྐབས་སོང་གི་ཚུལ་ཡི་གེ་ནང་ཕན་ཚུན་དུ་གསལ་ཏེ་བྱུང་བའི་ལོ་རྒྱུས་ཞིག་བྱ་དགོས་ཟེར། སྦྱང་བའི་ཆོས་ཇི་སྐད་ཡིན་ནོ་ག་རེ་གནང་བ་དེ་ནང་བཞིན་བྱེད་ཅེ་ན་ཡི་གེ་རྡོག་རྫིས་གཏོང་བ་དང་འགོམ་ཡུག་གཏོང་བ་དང་དེ་འདྲ་བྱེད་པ་ཡིན་ན་རང་ཉིད་ཤེས་རབ་འཆལ་འགྲོ་བའི་གི་རྒྱུ་རེད། ཟེར་ཡི་གེ་ན་གཅིག་ཀྱང་མེད་པ་ཟེར་བྱས་འདུག་ག་དེ་ལ་སྔ་མ་རྩོད་པ་ཞེ་དྲག་ཡོད་པ་འདྲ་འདུག་ག། ང་རང་ཚོ་དེ་ནང་དེ་ཟེར་འདུག་ག། ཡི་གེ་ན་གཅིག་ཚུན་ཆད་ཡང་ཆོས་དཀོན་མཆོག་གི་འདུ་ཤེས་བཞག་པ་ཟེར་འདུག་ཡི་གེ་ན་གཅིག་ཚུན་ཆད་ཡང་ཟེར་དེ་སྐབས་ལ་ཡང་མེ་ཏོག་གི་ཀ་ལི་ཁ་ཟེར་བྱེད་དེ་ལ་རྩོད་པ་མང་པོ་ཅིག་ཡོང་གི་ཡོད་པ་འདྲ། དེ་སྔ་མ་ནས་ང་རང་དགེ་བཤེས།

ཅེས་ཅེར་མི་བྱེད་དེ་སོང་དུའང་དེ་ལྟ་བུ་བྱས་ནས་དགེ་བའི་བཤེས་གཉེན་ཆེན་པོ་ཚོའི་ལག་པ་བརྡབ་པ་བྱས་ནས་རིགས་པ་ཡང་དག་སྐྱེས་པ་མང་པོ་བྱས་ནས་ཐག་གཅོད་དགོས་པ་བྱས་རེད་མ་གཏོགས་ངག་དང་ངག་ཞེས་བྱ་བ་དེ་འདྲ་ཐག་གཅོད་བྱེད་ཐུབ་ཡ་ཡོད་མ་རེད། ཡིན་ན་ཡང་ང་རང་གི་གཡོག་པོ་དེ་ཚོ་ལས་ནི། དཔེར་བཞག་ན་ཡི་གེ་གི་སྒང་དེ་ཕོང་བྲག་ཕྱོགས་ལས་སྣོན་རྒྱག་ཟེར་གྱིས་དཔེར་བཞག་ན་ཡོད་ཅེས་རོགས། དེ་ཡིན་ན་ཡང་རྡོག་རྫིས་མ་གཏོང་ཡག་གི་ཐབས་ཤེས་བྱས་ཀྱིས་ནི་གཙང་ས་དེ་འདྲ་ན་བཞག་རྒྱུ་ཡོད། ནི། རང་གི་ནི་ཤོག་བུ་དེ་འདྲ་དང་དེ་ཚོ་ཡིས་ནི་ཡི་གེ་བརྐོས་ཏེ་ཡོད་ས་འདི་འོག་ལ་བཅུག་པ་དང་ཕྱི་བདར་གཏོང་བ་དང་རྡོག་རྫིས་གཏོང་བ་ལ་སོགས་པ་རྩ་བ་ནས་བྱེད་ཆོག་གི་མེད་ཟེར་ནས་དེ་འདྲ་བཀའ་གནང་འདུག། དེ་འདྲ་བཀའ་གནང་ལ་ད་ག་ཨ་ནི་དགེ་བཤེས་བཀྲ་ཤིས་རྣམ་རྒྱལ་གྱིས་ད་རེས་ཐག་ཆོད་པོ་ཞིག་རག་བྱུང་སོང། བླ་མ་རིན་པོ་ཆེས་གསུང་བ་ནང་བཞིན་བྱས་ན་ང་ཡང་ད་ག་ནང་བཞིན་བྱས་ན་རྗེས་མ་ལ་ལག་བསྟར་ཐུབ་པ་ཞིག་བྱེད་ཀྱི་ཡིན་ཟེར་ནས་ཡར་ཞུས་གནང་འདུག། དགེ་བཤེས་བཀྲ་ཤིས་རྣམ་རྒྱལ་གྱིས།

ལམ་ཁ་ན་ཡོད་པ་ཡིན་ན་ས་གཙང་ས་བྱེད་མི་འདུག་དེ་ལ་དགེ་འདུན་དང་འདྲ་བར་འདུ་ཤེས་བྱེད་དགོས་རེད། འོ་ན་དེ་འདྲ་ཙམ་ལ་ཡང་མ་བཀུར་ན་ཉེས་པ་ཅི་འགྱུར། ཉེས་པ་ཅི་འགྱུར་ཞེ་ན། ལྷག་བསམ་བསྐུལ་བའི་མདོ་ལས་ཀྱང། ཡོན་ཏན་འདོད་པ་ནགས་ན་གནས་པ་ཡིས་ཕ་རོལ་དག་གི་སྐྱོན་ལ་བརྟག་མི་བྱ་བདག་ནི་ཁྱད་པར་འཕགས་ཤིང་བདག་མཆོག་ཅེས། དེ་སྙམ་དུ་ནི་སེམས་བསྐྱེད་མི་བྱའོ། རྒྱགས་འདི་བག་མེད་ཀུན་གྱི་རྩ་བ་སྟེ་དགེ་སློང་དམན་ལ་བརྙས་པར་ཡོང་མི་བྱ་བསྐལ་པ་གཅིག་གིས་ཐར་པ་ཐོབ་མི་འགྱུར་འདི་ནི་བསྟན་པ་འདི་ལ་གོ་རིམ་ཡིན། ཞེས་གསུངས་པ་ལྟར། ཞེས་གསུངས་པ་སོགས་ལྟར། སྦྱོངས་སོ། འོ་དེ་ལྟར། དགེ་འདུན་ལ་སྐྱབས་སུ་འགྲོ་ཡས། གུས་པས་ལྷོ་ཕྱག་དེ་ཡིན་ན་ལྷན་པ་སེར་པོ་དང་དམར་པོ་ཡན་ཆད་ཡིན་ན་ནས་འབྲོས་བྱས་ནས་འབྲོམ་སྟོན་པ་དང་རྣལ་འབྱོར་པ་ཆེན་པོ་ཡིན་ན་སྤྱི་བོ་ལ་བཞག་བྱས་ནས་དེ་ལྟ་བུའི་གོས་གོན་མཁན་དེ་ཡིན་ན་ཡོན་ཏན་སྣ་ཁ་གཅིག་མེད་པ་གཏན་ནས་སྲིད་ཀྱི་མ་རེད་ཟེར་ནས་ས་གཙང་ས་དེ་འདྲ་དུ་བཞག་དགོས། ད་དགེ་འདུན་གྱི་ན་བཟའ་ངོ་མ་ཡིན་པ་ཅིག་དགོས་རེད་མ་གཏོགས་དེ་རིང་སང་ཉིན་ཡིན་ན་མི་ཚང་མ་ཚང་ཆེན་སེར་པོ་གོན་གྱི་རེད་མི་ཚང་མ་གིས་དམར་པོ་གོན་གྱི་རེད་དེ་འདྲ་གྱི་ལམ་ཁ་རུ་བཞག་བཞག་ཡིན་ན་དེ་ཚང་མ་ཚང་ཆེན་དགེ་འདུན་གྱི་ན་བཟའ་ཡིན་མིན་ཉེས་པ་ཡོད་མ་རེད་པ།

དེ་ཡང་གུས་པས་ཀྱི་ནི་མཆོད་པར་འོས་པ་ཅིག་རེད་གསུངས། ཨ་ཏོ་སི་ཡིན་པས་ད། ཨ་དེ་འདྲ་གུས་པ་མ་བྱས་པ་ཡིན་ན་དགེ་སློང་གཅིག་གིས་གཅིག་ལ་མ་གུས་ལ་སོགས་པ་དེ་ཚོ་བྱས་པ་དང་གཅིག་གིས་གཅིག་ལ་ཚིག་རྩུབ་སྨྲ་བ་དང་བརྙས་བཅོས་བྱེད་པ་ལ་སོགས་པ་དེ་ཚོ་བྱས་པ་ཡིན་ན་བསྐལ་པ་གཅིག་རིང་ལ་ཐར་པ་ཐོབ་ཡ་མེད་པ་ཆགས་འགྲོ་གི་རེད། རང་ཉིད་ཚེ་འདི་ཉིད་ལ་ཐར་པ་ཐོབ་ཆོག་ཆོག་ཡིན་པ་ཡིན་ན་བསྐལ་པ་གཅིག་བར་དུ་ཐར་པ་ཐོབ་པའི་དུས་ཕར་འགྱངས་འགྲོ་གི་རེད། ངང་སོགས་བྱང་ཆུབ་སེམས་དཔས་བྱང་ཆུབ་སེམས་དཔའ་ལ་ཁོང་ཁྲོ་བྱེད་པ་ཡིན་ན་བསྐལ་པ་གཅིག་གི་བར་དུ་ས་གོང་མ་ཐོབ་པའི་དུས་ཕར་འགྱང་རྒྱུ་ཡོད་ཟེར་ནས་མདོ་སྡུད་པ་ལས་གསུངས་ཡོད་རེད་བ། མདོ་སྡུད་པ་ལས་གསུངས་པ་དེ་དབུ་མ་འཇུག་པ་སེམས་བསྐྱེད་གསུམ་པ་ཁ་ཅིག་ཏུ་ལུང་དྲངས་བཞག་ཡོད་རེད་བ། བསྐལ་པ་གཅིག་གི་བར་དུ་ས་གོང་མ་ཐོབ་པ་ལ་འགྱང་འགྲོ་གི་རེད། ཅེས་པ་དེའི་ཕྱིར་ན་དགེ་འདུན་ནང་ཕན་ཚུན་ཡིན་ནའི་དེ། ཕན་ཚུན་ཁྲོ་སེམས་བྱེད་པ་དང། ཕན་ཚུན་གཅིག་གིས་གཅིག་ལ་མ་གུས་པ་བྱེད་པ་དང་གཅིག་གིས་གཅིག་ལ་བརྙས་བཅོས་བྱེད་པ་དང། བརྙས་སྨད་ཤངས་པ་ལ་སོགས་པ་དེ་ཚོ་བྱས་པ་ཡིན་ན་རང་ཉིད་ཐར་པ་ཐོབ་ཆོག་ཆོག་ཡིན་ན་ཡང་ཐར་པ་ཆེ་ཐར་པ་ཐོབ་པ་ལ་བསྐལ་པ་གཅིག་གི་བར་དུ་ཕར་འགྱངས་འགྲོ་གི་རེད། ཡོན་ཏན་གོང་མ་སྐྱེ་ཆོག་ཆོག་ཡིན་ན་ཡང་ཡོན་ཏན་གོང་མ་མི་སྐྱེ་བ་ཆགས་ཀྱི་རེད། རང་གིས་གཞན་ལ་གུས་པ་ཇི་ཙམ་བྱེད་པ་དེ་ཙམ་གྱིས་གཞན་གྱིས་ཡང་རང་ལ་གུས་པ་དེ་ཙམ་གྱིས་ཆེ་རུ་ཆེ་རུ་འགྲོ་གི་རེད། ས་དགེ་འདུན་ནང་ཕན་ཚུན་དེ་ཕན་ཚུན་གཅིག་ལ་གཅིག་གུས་པ་ཆེན་པོ་བྱེད་ཡས་དང་གཅིག་གིས་གཅིག་ལ་དཔེར་ན་བརྩི་བ་ཆེན་པོ་བྱེད་ཡས་དེ་ཡིན་ན་གལ་ཆེན་པོ་ཞེ་དྲག་ཡིན་པ་རེད་དེ་འདྲ་བྱས་པ་ཡིན་ན་ནང་ཕན་ཚུན་མཐུན་པོ་བྱུང་བས་ས

གོང་དུ་ཞུས་པ་ལྟར་ཕྱི་ནང་གི་སྟོན་པ་དང་བསྟན་པའི་ཁྱད་པར་དང། མཆོག་གསུམ་ནང་ཕན་ཚུན་གྱི་ཡོན་ཏན་ལ་དྲན་ནས་ཡང་ཡང་སྐྱབས་འགྲོ་བྱེད་པ་འོ་ས་བཀའ་དྲིན་དྲན་པའི་སྒོ་ནས་ཅི་ཟ་ཅི་འཐུང་གི་ཕུད་ཀྱིས་མཆོད་པ། ཕུད་ཀྱིས་མཆོད་པ་ནི་སངས་རྒྱས་དང་ཆོས་དང་དགེ་འདུན་གསུམ་ཡིད་ཡུལ་དུ་མ་བརྗེད་པར་བཟའ་བཏུང་གི་སྐབས་ཐམས་ཅད་དུའང་ཕུད་ཀྱི་མཆོད་པ་ཕུལ་བ་སྟེ་དེ་ལྟར་མཆོད་པ་ཕུལ་ན་ཕན་ཡོན་ཤིན་ཏུ་ཆེ་བ། མཆོག་གསུམ་ནི་ཞིང་གོང་ན་མེད་པའི་རྒྱུ་མཚན་གྱིས་ཡིན་པས་ཁྱད་གསོད་དང་བག་མེད་དང་ལེ་ལོ་སོགས་མ་འདྲེས་པར།

ཨ་ཏི་ཡི་ས། ཕུད་ཀྱི་མཆོད་པ་དེ་ཡིན་ན། ཅི་ཟ་ཅི་འཐུང་ཚང་མ་ཐམས་ཅད་ལ་ཕུད་ཀྱི་མཆོད་པ་དེ་མ་ཆག་གི་ཕུལ་བ་ཡིན་ན་བསོད་ནམས་རླབས་པོ་ཆེ་ཞེ་པོ་ཞིག་གསོག་གི་རེད། དཀའ་ལས་མེད་པའི་ཆེད་ནས་བསོད་ནམས་གསོག་པ་དེ་རེད་དཀའ་ལས་རྒྱག་དགོས་མ་རེད་པ། སོ་སོ་ཟ། ཟ་འཐུང་ཟ་བ་དང་འཐུང་བའི་གནས་སྐབས་དེ་ཞར་དུ་ཞོར་ལ་དཔེ་མཆོད་པ་མང་པོ་བྱས་ཡོང་གི་རེད་པ། གཞན་སྐྱབས་འགྲོ་ལ་འགོད་པ་ནི་མི་དད་པའི་སྟོན་པ་རྫོགས་ཆེན་སྐྱབས་འགྲོ་ལ་འགོད་པ། རང་ཉིད་སྐྱབས་འགྲོ་ལ་འགོད་བྱས་ནས་རང་རང་གི་ཁ་འོག་ལག་འོག་ལ་ཡོད་བསྡད་མཁན་དེ་ཚོ་ཡིན་ན་སྐྱབས་འགྲོ་ལ་འགོད་ཐུབ་གང་ཐུབ་བྱས་ནས་འགོད་དགོས་རེད། རང་སྐྱབས་འགྲོ་བྱས་པ་མ་ཟད་སོ་སོ་ཡི་ཁ་འོག་ལག་འོག་ཁ་ཉན་པོ་དེ་ཚོ་ཁ་མ་ཉན་མཁན་དེ་ཚོ་སྐྱབས་འགྲོ་བྱེད་ཤོག་ཟེར་ན་ཁོ་བྱེད་རེ་བྱེད་ཀྱི་མ་རེད་ལ་ད་ལྟའི་རྒྱབ་སྐྱོར་རྒྱོ་དྲུག་ཡོད་རེད་པ། སྐྱབས་འགྲོ་བྱེད་ཤོག་ཟེར་ན་ཁ་མ་ཉན་ཉན་བྱེད་ན་ང་སྐྱབས་འགྲོ་བྱེད་ཀྱི་མེད། ཨུ་ཚུགས་རྒྱག་ཡག་ཡོད་མ་རེད་པ་ད་མི་གཞན་མ་རང་གི་ཁ་ཉན་མཁན་དེ་འདྲ་ཡིན་ན་དགོས་རེད། གཞན་ཡང་དཀོན་མཆོག་ལ་དད་གུས་མེད་པའི་རི་ལུང་ལྷོ་བ་ནས་ཟེར། ད་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་ཕན་ཡོན་དེ་ཡར་དྲན་བྱས་ནས་ཉིན་ལན་གསུམ་མཚན་ལན་གསུམ་དུ་སྐྱབས་སུ་འགྲོ་དགོས་རེད། དཀོན་མཆོག་གསུམ་ལས་སྐྱབས་གནས་གཞན་དག་ཏུ་མཛད་ཅིང་ཚོ་ལ་སྐྱབས་འགྲོ་བྱེད་རྒྱུ་ཡོད་མ་རེད་ཟེར་བསམ་པ་ངན་པའི་གཡོ་སྒྱུ་བྱེད་པ་དང། དེ་ནས་ཡུལ་ལྷ་ཤི་འདྲེ་ལ་སོགས་པ། རྒྱལ་པོ་དང་བཙན་དང། དེ་ནས་མོ་མོ་བྱེད་པ། བོན་པོ། དེ་ཚོ་སྟེང་ལ་ནི་སྐྱབས་འགྲོ་བྱེད་རྒྱུ་ཡོད་མ་རེད་དཀོན་མཆོག་ལ་དཔེ་བློ་ཁེལ་བྱས་ནས་བྱ་བ་དེ་སྒྲུབ་ཀྱི་ཡིན་ན་དེ་མ་འགྲུབ་པ་ཡོང་གི་མ་རེད། དཀོན་མཆོག་གསུམ། སྲོག་གམ་ཐ་ན་བཞད་གད་ཀྱི་ཕྱིར་ཡང་མི་སྤོང་བ། སྲོག་གི་ཕྱིར་དུ་ཡང་མི་སྤོང་བ་དང་བཞད་གད་ཀྱི་ཕྱིར་དུ་ཡང་མི་སྤོང་བ། བཞད་གད་ཆེད་དུ་སྤོང་བ་ཟེར་ནས་ག་རེ་རེད་ཟེར་ན་ང་ཚོ་སྐད་ཆ་བཤད་དུས་ཁོ་ལ་སྐད་ཆ་ནི་ཤོར་འགྲོ་གི་དེ་འདྲ་མཐོང་བ། ང་དཀོན་མཆོག་ལ་སྐྱབས་སུ་འགྲོ་གི་མིན་ཟེར་ནས་མི་འདུག་དཀོན་མཆོག་གསུམ་དེ་དག་དེ་འདྲ་རེད། དེ་ཞེ་དྲག་ཡིད་ཆེས་བྱས་ནས་དེ་ཕན་ཡོན་དེ་ཙམ་ཞིག་ཡོང་གི་མ་རེད་ཟེར་ནས་ནི་རྩེད་མོ་ཕན་ཆད་ཡང་དེ་ནས་དེ་འདྲ་བཤད་ཆོག་གི་མ་རེད། དཀོན་མཆོག་གསུམ་ལ་རྩེད་མོ་ཡན་ཆད་ཡང་བློས་གཏོང་ཆོག་གི་མ་རེད། སྲོག་གི་ཆེད་དུ་ཡང་བློས་གཏོང་ཆོག་གི་མ་རེད་ཟེར་བ་དེ་གསུངས་ཡོད་པ་རེད། སྐྱབས་འགྲོ་བཏང་ན་ནང་པའི་གྲལ་ནས་འབུད་འགྲོ་ཞིང། ནང་པ་མ་ཡིན་ན་དགེ་ཚུལ་སློང་དང་བྱང་ཆུབ་སེམས་དཔའི་རེ་དང།

དཔེར་ན་དཀོན་མཆོག་གསུམ་མ་བཏང་ཡང་སྲིད་དཀོན་མཆོག་གསུམ་དཔེ་བློས་གཏོང་བ་དེ་འདྲ་མ་བྱས་ཡིན་ན་དེ་དག་དང་མི་མཐུན་པའི་སྟོན་པ་ལ་སོགས་པ་གསུམ་ལ། ང་ཚོ་ནང་པ་སངས་རྒྱས་པའི་སྟོན་པ་དང་མི་མཐུན་གྱི་སྟོན་པ་གཤེན་རབ་ལ་སོགས་པ་དང་མུ་སྟེགས་པའི་སྟོན་པ་ལ་སོགས་པ་དེ་ཚོ་ལ་སྐྱབས་སུ་འགྲོ་སོང་ན་ད་ག་བཏང་ཚར་བ་རེད་སྐྱབས་འགྲོ་བཏང་ཚར་བ་རེད། ནང་པ་སངས་རྒྱས་པའི་ཆོས་དེ་མ་ཡིན་པ་ཆོས་གཞན་མ་ཅིག་ལ་ཆོས་སྤྱོད་པ་ཡིན་ན་ཡང་ཆོས་དཀོན་མཆོག་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ་དེ་བཏང་བ་རེད། དགེ་འདུན་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ་དེ་ཡིན་ན་གྲོགས་ངན་པ་དཀོན་མཆོག་གསུམ་ཁས་མི་ལེན་མཁན་དེ་ཚོ་དང་བློ་ཁེལ་བྱས་ནས།

བུ་ཕ་ཁྱེད་ལ་འགྲོ་བ་ན་ཡོད་ཅེ་ན། དགའ་བཞིན་པའི་སྒོ་ནས་ནི་ཤི་ཡས་དེ་འདྲ་བྱུང་བུར་ཤི། ཉི་མ་རེ་ལ་རྒྱ་རི་རྒྱ་རི་ལ་སྐྱབས་སུ་བྱས་ནས་གསོད་སྟངས་མི་འདྲ་བས་ཕྲད་སྟངས་བྱས་ནས་དེ་འདྲ་མང་པོའི་སའི་སྒྲུང་བ། འོག་ཏུ་ས་གཞི་ཁ་བ་ཁ་རི་ཏི་ཀུ་ལ། སྐྱིད་པོ་ཞེ་དྲག་ཡོད་དེ་ཁྱེད་དེ་འདྲ་སྣང་བ་ཤར་བྱས་ནས་ཤི་མཁན་དེ་འདྲ་མང་པོ་བྱུང་བུར་ཤི་འདུག་དེ་ལྟས་ས་སྐྱབས་འགྲོ་བློས་མ་བཏང་བ་དེ་གལ་ཆེན་པོ་ཡིན་མི་འདྲ་སྟོང་བ་སླར་ཡང་སྐྱ་ཤས་མཛེས་སེ། ཉིན་བཅུ་སོང་པ་ཆུ་བཞི་འཇག་ཚོང་ཁ་བ་ཆུ་བུར་སོང་ཤི་ནས་ཉིན་འགྲོ་མི་ཆེ་དེ་ནི་བཞི་སོང་གྲོང་དེ་སྔོན་འགྲོ་ཡི་གསུང་ཆོས་དང་ལས་འབྲས་གཉིས་པོ་དེ་ནི་ད་ནི་སྒོམ་དགོས་སོ། དེ་ཡི་ཚུལ་ནི་སྤྱི་བོ་བླ་མ་ལ་གསོལ་བ་བཏབ་རྗེས་དེ་ཡི་ཐུགས་ཀ་ནས་སྐྱབས་ཡུལ་ཚོགས་ཞིང་སོགས་གསལ་བཏབ་སྟེ། སྐྱབས་ཡུལ་ཚོགས་ཞིང་སོགས་གསལ་བཏབ་སྟེ་ཆ་ཚང་ཞིག་མདུན་གྱི་ནམ་མཁར་བྱོན་ནས་དམྱལ་བ་ཡང་སོས་དང། དུད་འགྲོ་ཡི་དྭགས་རྣམས་ཀྱི་སྡུག་བསྔལ་ཡི་གསུང་སོགས་ཤུགས་དྲག་ཏུ་སོང་ནས། རེ་རེ་ཡི་དྭགས་འཇིགས་སྐྲག་རེ་རེ་བྱུང་བ་ན་སྐྱབས་འགྲོ་རེ་རེ་བྱས་ཏེ་སྦྲེལ་བ་ཡིན། དེ་ཡི་སྐབས་དཔེར་ན་འཇིག་རྟེན་ན་མི་ནག་ནག་ཆེ་ཉམ་ཐག་ནག་ཆེ་ཆེན་པོ།

ངན་སོང་ལ་བརྗིད་པ་ན་དེ་ལས་བཅོས་པས་སྤྱོད་འཁྲུལ་བ་མེད་པ་དཀོན་མཆོག་སོགས་བདག་གི་མགོན་ཁྱོད་དུ་བཞུགས་ཡོད་སྙམ་དུ་ལོ་ལེགས་ཅི་ཞིག་བསྐུར་ནས་སྤྱོད་འཁྲུལ་བྱེད་པ་ཞིག་དགོས། སྤྱོད་འཁྲུལ་ཡི་གྲངས་བསགས་བྱས་ན་རྒྱུད་ཁྱི་ཁྱི་ཨོ་ཏི་བྱེད་པས་ཆོག་མོད། མཚམས་འདིར་སྨན་སྐུ་གསུམ་དང་སྦྲགས་ནས་བླ་མ་ཡེ་རྡོ་དཀོན་མཆོག་སོགས་ལ་སྤྱོད་ཚུལ་ཆུ་བོ་ཞིབ་པ་དག་ཏུ་བསྒུགས་ནས་བསགས་ཀྱང་རུང་གསུངས། དེ་ཡང་རྙིང་བ་ཡང་སོས་པ་ལྟ་བུ་སྡུག་བསྔལ་སོང་ཁ་ལ་བཙོས་ན་སྨན་སྐུར་གསུངས་ལས་དང་པོ་རང་ཉིད་དེ་ཅི་སྲེད་པས་མྱོང་བལྟོས་ནས་བཟོད་ཐོག་མེད་པའི་ཚུལ་གསུངས། དེའི་ཚེ་ད་ལྟ་རང་རེ་དེ་ཅིས་མེད་སྙམ་པ། བྱུང་ཚེ། དམིགས་སྐོར་གཉིས་པ་ད་ལྟ་དེར་སྐྱེས་མ་ཟིན་ཀྱང་སྐྱེ་འགྱུར་གྱི་ལས་སྟོབས་ཆེན་མང་པོ་ཡོད་བསགས་ལ་མ་ཉམས་པ་ཡོད་ཅིང་དེ་དག་མ་ཤི་ཡི་ཚུན་ལ་སྦྱོང་མི་ནུས་པའི་ཚུལ་དང་དེ་མ་ནུས་ན་དེར་སྐྱེ། དེ་དེར་སྐྱེ་ངེས་པའི་ཚུལ་དེ་བསམས་ནས་འཇིགས་སྐྲག་བློ་བསྐྱེད་དེ་ནས་དམིགས་སྐོར་གསུམ་པ་དེ་ལྟ་བུ་ངན་སོང་དེ་ལས་སྐྱོབ་པའི་སྐྱབས་ཡུལ་འདི་རྣམས་ལ་མཁྱེན་བརྩེ་ནུས་སོགས་ཡོན་ཏན་དཔག་མེད་མངའ་བས་དེ་ལྟ་བུ་སྐྱབས་བཙལ་དུ་ཡོད་པ་སྟབས་ལེགས་སྙམ་དུ

རྒྱུ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ་ན་ཡིད་ཆེས་མི་ཆེས་འཇིགས་སྐྲག་དང། ཡིད་ཆེས་གཉིས་པོ་དེ་རྒྱུ་མེད་དུ་མི་རུང་བ་རེད། དེ་གཉིས་ཀྱི་མེད་པ་ཡིན་ན་སྐྱབས་འགྲོ་དེ་ནས་དེ་ཙམ་གྱིས་མ་གཏོགས་ཡོང་གི་མ་རེད་ཟེར་ཁ་ཙམ་ཚིག་ཙམ་གྱི་སྐྱབས་འགྲོ་ཞིག་མ་གཏོགས། དེ་ནས་ཚེ་ཕྱི་མ་ལ་ཕན་ངེས་པའི་སྐྱབས་འགྲོ་ཞིག་ནི་རྩ་བ་ནས་ཡོང་གི་མ་རེད་ཟེར་དེ་ཡིན་ཙང་རྒྱུ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ་དེ་ངེས་པར་དུ་བསམ་བློ་ཞིག་གཏོང་དགོས་རེད། ད་ཡང་ན་སྐྱབས་སུ་འགྲོ་དགོས་ན་སྐྱབས་སུ་འགྲོ་དགོས་ཡས་ཡུལ་དེ་ག་རེ་རེད་ཟེར་ན་ཡུལ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ་དེ་སྐྱབས་ཡུལ་ངོས་བཟུང་བྱས་ནས་དཀོན་མཆོག་གསུམ་པོ་དེ་ཡི་རེ་རེ་ནས་ངོས་འཛིན་བྱེད།

ད་ཡོན་ཏན་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ་དེ་ལ་དེ་ནས་སངས་རྒྱས་ཀྱི་ཡོན་ཏན་ཆོས་ཀྱི་ཡོན་ཏན་དགེ་འདུན་གྱི་ཡོན་ཏན། སངས་རྒྱས་ཡོན་ཏན་ཤེས་པ་དེ་ལ་སྐུ་ཡི་ཡོན་ཏན་གསུང་གི་ཡོན་ཏན་ཐུགས་ཀྱི་ཡོན་ཏན་ཕྲིན་ལས་ཀྱི་ཡོན་ཏན་ཟེར་བ་སོ་སོའི་ཡོན་ཏན་སོ་སོ་སོ་སོ་ནས་གསུངས། ཆོས་ཀྱི་ཡོན་ཏན་དྲན་པ་དེ་ལ་ཡང་ནི། སངས་རྒྱས་ཀྱི་ཡོན་ཏན་དཔག་ཏུ་མེད་པ་དེ་ལ་ཁོང་སློབ་པ་ལམ་གྱི་གནས་སྐབས་སུ་ཆོས་ཉམས་སུ་བླངས་པ་ལ་བརྟེན་ནས་བྱུང་བ་རེད་བསམ་པའི་རྣམ་པ་ཅིག་བྱས་པ་ཡིན་ན། འབྲས་བུ་དེ་ཕན་ཡོན་ཆེན་པོ་ཡོད་པ་རེད་བསམ་པ་ཡིན་ན་དེའི་རྒྱུ་དེ་ལ་ཡང་དེ་ནས་དད་པ་སྐྱེ་བ་ཞིག་ཆགས་ཀྱི་རེད་བ། དད་པ་སྐྱེ་བ་ཅིག་རང་ཤུགས་ཀྱིས་ཆགས་ཀྱི་རེད་བ། ཆོས་མེད་པ་ཡིན་ན་སངས་རྒྱས་ཡོང་ས་ཡོད་མ་རེད་བ་ཆོས་ཉམས་སུ་བླངས་ནས་སངས་རྒྱས་ཡོང་དགོས་རེད་བ་དེ་ཡིན་ཙང་སངས་རྒྱས་ལ། དད་པ་ཡིན་པ་རྒྱུ་མཚན་དུ་སངས་རྒྱས་ལ་ཡོན་ཏན་ཡིན་པ་རྒྱུ་མཚན་དུ་བྱེད་ཅེ་ན་སངས་རྒྱས་གང་ལས་བྱུང་ན་ཆོས་ལས་བྱུང་བ་ཡིན་ཙང་ཆོས་དེ་ཡང་ཡོན་ཏན་དེ་ལྟ་བུ་ལྡན་པ་རེད་བསམས་ཙང་དམ་ཆོས་ནི་འགོག་ལམ་གྱིས་བསྡུས་པའི་རྣམ་བྱང་བདེན་པ་ཨ་འདི་ཚོ་ལ་ཡོན་ཏན་ཡོད་པ། ཆོས་དཀོན་མཆོག་ངོ་མ་དེ་ག་རེ་རེད་ཟེར་ན། འགོག་ལམ་གང་རུང་གིས་བསྡུས་པའི་རྣམ་བྱང་བདེན་པ་རེད་དེ་ད་ལྟ་ཡི་གནས་སྐབས་སུ་ཆོས་དཀོན་མཆོག་དེ་དེ་ལྟ་བུ་མེད་པ་ཡིན་ཙང་བྱང་ཆུབ་ལམ་གྱི་རིམ་པ་ལྟ་བུ་དང་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་ལྟ་བུ་དེ་ཆོས་དཀོན་མཆོག་ངོ་མ་དེ་ལ་བཞག་དེ། དེ་ལ་སྐྱབས་སུ་འགྲོ་བ་དེ་ཡིན་པས། དགེ་འདུན་དཀོན་མཆོག་ཡོན་ཏན་དེ་ག་རེ་རེད་ཟེར་ན་དགེ་འདུན་དེ་ཆོས་བདག་པོ་རྒྱག་མཁན་དེ་རེད་བ། ང་ཚོ་ཅ་ལག་དེ་རྩ་ཆེན་པོ་ཡིན་པ་ཡིན་ན་ཅ་ལག་བདག་གཉེར་བྱེད་མཁན་མི་དེ་རྩ་ཆེན་པོ་བྱེད་མཁན་དགོས་ཅིག་དགོས་རེད་བ། ཅ་ལག་རྩ་ཆེན་པོ་ཡིན་པ་ཡིན་ན། ཆོས་དཀོན་མཆོག་དེ་རྩ་ཆེན་པོ་ཡིན་པ་ཡིན་ན་ཆོས་དཀོན་མཆོག་ཇི་ལྟ་བ་བཞིན་དུ་ཉམས་སུ་ལེན་མཁན་གྱི་མི་དེ་ཡང་རྩ་ཆེན་པོ་ཡིན་དགོས་ཞེས་ཟེར་བ། དེ་ཡི་རྒྱུ་མཚན་དུ་བྱས་བྱས་ནས་ནི་དགེ་འདུན་དེ། སྐྱབས་སྒྲུབ་པའི་ཟླ་གྲོགས་སུ་ཁས་ལེན་བྱས་བྱས་ནས་ནི་སྐྱབས་སུ་འགྲོ་དགོས་རེད། སྐྱབས་སུ་འགྲོ་བའི་ཚེ་དེ་ཡིན་ན་བློས་ཁེལ་བ་གཅིག་དགོས་རེད་མ་གཏོགས་ད་ག་སེ་ཁ་ཙམ་ཚིག་ཙམ་གྱིས་འབུམ་ཐེར་བསགས་ན་ཡང་སྐྱབས་འགྲོ་ཅིག་ངོ་མཐོང་གི་མ་རེད། ཨོ་ཇི་ཙམ་གྱིས་སྐྱབས་སུ་སོང་བའི་ཚད་ཟིན་གྱི་རེད། ད་སྐྱབས་སུ་སོང་བའི་བསླབ་བྱ་ཟེར་ཡག་དེ། ཐུན་མོང་བའི་བསླབ་བྱ་དང་སོ་སོ་བའི་བསླབ་བྱ་དྲུག་རེ་དྲུག་རེ་འབྱུང་བ།

རང་གིས་མཐོང་ནས་དེ་ནི་སངས་རྒྱས་ལ་སྐྱབས་བཅོལ་ནས་སངས་རྒྱས་ཀྱིས་དེ་ནི་རྣམ་རྒྱལ་མའི་གཟུངས་རིང་དེ་བགྲང་ལ་བཅུག་བྱས་ནས། ཞག་པོ་བདུན་བགྲངས་དེ་ག་ལ་ཞག་པོ་བདུན་བགྲངས་དེ་ག་ལ་ནི་ལྷ་ཡི་བུ་བློ་གྲོས་བརྟན་པ་ག་རེ་ཟ་ཤིན་ཏུ་བརྟན་པ་ཟེར་མཁན་དེ་ཡར་ཐར་བ་རེད། ངན་སོང་གསུམ་ལས་ཡར་ཐར་བ་ཕར་དེ་བཞག་ནས། ད་ལྟ་ཡོད་ས་ཀྱི་ས་ཆ་དེ་ལས་མཐོ་བ་ཅིག་ལ་ཡར་སྐྱེས་བྱས་ནས། དེ་འདྲ་ཡོད་རེད་བ། བྱས་ཙང་ང་རང་སང་ངན་སོང་དུ་འགྲོ་ཁ་ལ་ཁད་དེ་འདྲ་ཞིག་བྱས་པ་ཡིན་ནའང། སྙིང་ཐག་པ་ནས་དཀོན་མཆོག་ལ་བློས་བཀལ་ནས་སྐྱབས་སུ་འགྲོ་བ་ཡིན་ན། ངན་སོང་ལས་ཡར་ཐར་བྱས་ནས།

ཚེ་འདི་ཉིད་ལ་ནི་ཤི་ཁ་ལ་ཁད་དེའང་མ་བརྗེད་པར་བྱས་ཏེ་ག་རེ་ཟེར་ན་ད་ལྟ་ཉིད་ནས་བློ་ལ་གོམས་སྦྱོང། དཀོན་མཆོག་གི་ཡོན་ཏན་དེ་དག་ཡང་ནས་ཡང་དུ་གོམས། ཡང་ནས་ཡང་དུ་གོམས་སྦྱོང་བྱས་པ་ཡིན་ན་ཉི་མ་ཤི་ཁ་ལ་ཁད་དེ་ག་ལ་སྡུག་བསྔལ་གྱི་ཚོར་བ་དྲག་པོས་འཕྲོག་ཐུབ་ཀྱི་མ་རེད་ལ་སྡུག་བསྔལ་གྱི་ཚོར་བ་དྲག་པོ་བྱུང་བ་ཡིན་ན་དཀོན་མཆོག་རྗེས་སུ་དྲན་པ་དང་མི་འབྲལ་བ་དེ་འདྲ་ཡོང་གི་རེད། དཀོན་མཆོག་རྗེས་སུ་དྲན་པ་མི་འབྲལ་ཡོང་བའི་ས་ནས་ཤི་ཚར་སོང་ན། ངན་སོང་དུ་མི་ལྷུང་བ་དེ་འདྲ་ཡོང་གི་རེད་ཟེར་ནས་འོ་དེ་གསུངས་པ་རེད། དེ་ལས་ཉེས་པ་ཆེ་ད་གསུངས་པ་དེ་ས་བཅད་དེ་མར་ཀློག་གི་ཡོད་དོ། སྡུག་བསྔལ་དང། དེ་ནས་སྡུག་བསྔལ་བསམས་པའི་སྒོ་ནས་འཇིགས་སྐྲག་སྐྱེས་པ་དང། དེ་ལས་སྐྱོབ་པའི་ནུས་པ་དཀོན་མཆོག་ལ་ཡོད་པའི་ཡིད་ཆེས་ཀྱི་དད་པ་གཉིས་པོ་དེ་མེད་དུ་མི་རུང་བ་བྱས་ནས་དེ་གཉིས་ནི་རྒྱུའི་གཙོ་བོ་གཉིས་པོ་དེ་ཆགས། དེ་གཉིས་མེད་པ་ཡིན་ན་དེ་ནི་སྐྱབས་འགྲོ་ཡོང་ཐབས་རྩ་ནས་མེད་པ་དེ་གཉིས་ཇི་ཙམ་གྱིས་ཤུགས་དྲག་པ་ཙམ་གྱིས་སྐྱབས་འགྲོ་ཡང་དེ་ཙམ་གྱིས་ནུས་པ་ཆེ་རུ་འགྲོ་གི་ཡོད། དེ་གཉིས་ཁ་ཙམ་ཚིག་ཙམ་ཅིག་མ་གཏོགས་མེད་པ་ཡིན་ན་སྐྱབས་འགྲོ་ཡང་དེ་ཙམ་ཅིག་མ་གཏོགས་མེད་པ། དེ་རྒྱུ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ། ཡུལ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ་དེ་ལ་སྐྱབས་ཡུལ་ངོས་བཟུང་བ་དང་དེ་སྐྱབས་སུ་འོས་པའི་རྒྱུ་མཚན། སྐྱབས་ཡུལ་ངོས་བཟུང་བ་དེ་ལ་རོ་སངས་རྒྱས་ཆོས་དང་དགེ་འདུན་ཏེ་ཐར་པ་འདོད་པ་རྣམས་ཀྱི་སྐྱབས་ཟེར་ནས་ད་ཐར་པ་འདོད་མཁན་གྱི་གང་ཟག་ཅིག་ཡིན་པ་ཡིན་ན་ངེས་པར་དུ་སྐྱབས་སུ་འོས་པ་དེ་དེ་གསུམ་ཁོ་ན་མ་གཏོགས་གཞན་མེད་པ། སངས་རྒྱས་དང་ཆོས་དང་དགེ་འདུན་གསུམ་པོ་དེ་ཁོ་ན་མ་གཏོགས་གཞན་སྐྱབས་གཞན།

སྦྱོར་བ་བྱེད། ནི། ནང་གི་འཇིགས་པ་ཐམས་ཅད་ལས་གྲོལ་བའི་རྐྱེན་དེ་ཡི་དབང་གིས་ཕྱི་ཡི་འཇིགས་པ་གང་གིས་ཀྱང་མི་ཚུགས་པ། མེ་ཡིས་མི་ཚུགས་ཆུ་ཡིས་མི་ཚུགས་རླུང་གིས་མི་ཚུགས་དེ་འདྲ་བྱས་ནས་གང་གིས་མི་ཚུགས་པ། དེ་ཕྱིའི་དེ་ནི་མི་དང་མི་མ་ཡིན་གྱི་གནོད་པ་ཇི་ཙམ་བྱས་ཀྱང་དེ་ཕྱིའི་འཇིགས་པ་གནོད་པ་གིས་མི་ཚུགས་པ་ཁ་སང་ཞུས་པ་ནང་བཞིན་རེད། ད་གཞན་འཇིགས་པ་ཐམས་ཅད་ལས་སྒྲོལ་བའི་ཐབས་ལ་མཁས་པ་སོགས་ད་རང་འཇིགས་པ་ལས་གྲོལ་བ་ཡིན་ནའང་གཞན་འཇིགས་པ་ལས་སྒྲོལ་བའི་ཐབས་ལ་མ་མཁས་ན་མ་ཞ་བོ། ཞ་བོ་གི་དེ་ནས་བུ་ཆུས་ཁྱེར་བ་ལ་བཏགས་ཏེ་དེ་བྱེད་པ་རེད་ཟེར། དེ་ཡི་ས་ནི་བུ་ཆུས་ཁྱེར་བ་དེ་ཡར་ཐར་བར་བྱེད་པ་ལ་མ་དེ་ནུས་པ་དང་ལྡན་པ་ཅིག་དགོས་པ་རེད་མ་དེ། བུ་དེ་ཡར་སྒྲོལ་བར་བྱེད་པ་ལ་ནུས་པ་དེ་ག་རེ་དགོས་ཞེ་ན་ད་རྐང་ལག་ལ་སོགས་པ་ཐང་ཐང་ཡོད་མཁན་ཅིག་དགོས་ཀྱི་རེད། ཞ་བོས་ཞ་བོ་ལ་གཏད་པར་བྱེད་པ་ཡིན་ན་དེ་འགྲིག་གི་མ་རེད་ཟེར་རང་འཇིགས་པ་ལས་མ་གྲོལ་ན་གཞན་འཇིགས་པ་ལས་སྒྲོལ་མི་ཐུབ་པ། ད་གཞན་འཇིགས་པ་ལས་སྒྲོལ་བའི་ཐབས་ལ་མཁས་པ་ཅིག་མེད་པ་ཡིན་ན། ཐབས་མ་མཁས་པ་ཡིན་ན་དེ་ནི་སྒྲོལ་ཐུབ་མ་རེད། དེ་ཐབས་མཁས་དེ་ག་རེ་ཟེར་ན་དེ་བཞིན་གཤེགས་པ་སྔར་སློབ་པ་ལམ་གྱི་གནས་སྐབས་སུ་ཚོགས་གཉིས་མཐར་ཕྱིན་པ་དེ་འདྲ་བྱུང་བ་ཡིན་ཟེར་ས། གཞན་འཇིགས་པ་ཐམས་ཅད་ལས་སྒྲོལ་བའི་ཐབས་ལ་མཁས་པ་ཟེར་གང་ལ་གང་འཚམས་ཀྱི་ཆོས་གསུང་ཐུབ་པ། གདུལ་བྱ་ཡི་རྒྱུད་ཀྱི་ཁམས་དང། ཉོན་མོངས་པ་དང་བག་ལ་ཉལ་ལ་སོགས་པ། ཇི་ལྟར་ཡོད་པ་དེ་བཞིན་དུ་མངོན་སུམ་དུ་མཁྱེན་བྱས་ནས། གང་ལ་གང་འཚམས་ཀྱི་ཆོས་དེ་མ་ལུས་པར་སྟོན་ནུས་པ་ཡིན་ཙང། ནི་གཞན་འཇིགས་པ་ཐམས་ཅད་ལས་སྒྲོལ་བའི་ཐབས་ལ་མཁས་པ། དེ་ཡང་དེ་ནི་གཏི་མུག་ཅན། མི་གཏི་མུག་ཅན་དེ་ནི་ལམ་ཆུང་པ་ལྟ་བུ་དེ་ཡང་དེ་བཞིན་གཤེགས་པའི་ཐབས་མཁས་ཀྱི་མཛད་པ་དེ་གིས་དགྲ་བཅོམ་པའི་གོ་འཕང་ལ་བཀོད་པ། ཞེ་སྡང་ཅན་སོར་མོའི་ཕྲེང་བ་ཟེར་བ། དེ་ནི་མི་དགུ་བརྒྱ་དང་དགུ་བཅུ་གོ་དགུ་བསད་མཁན་དེ་འདྲ་ཅིག་ཡིན་པས་ནི་དེ་བཞིན་གཤེགས་པའི་ཐབས་ལ་མཁས་པའི་དབང་གིས། དགྲ་བཅོམ་པའི་གོ་འཕང་ལ་འགོད་པ། ད་ནི་དེ་བཞིན་བྱས་ནས། ང་རྒྱལ་ཅན། ང་རྒྱལ་ཅན་གནོད་སྦྱིན་ལག་གདོང་དང་གནོད་སྦྱིན་མོ་འཕྲོག་མ་ཟེར། དེ་ཚོ་ཡིས་ནི་དེ་བཞིན་གཤེགས་པའི་གི་ཐབས་ལ་མཁས་པའི་དབང་གིས་ནི་རང་རང་གི་འབྲས་བུ་ལ་འགོད་ནུས་པ། གནོད་སྦྱིན་མོ་འཕྲོག་མ་ཟེར་མཁན་དེ་ང་ཚོས་ཁ་སང་ཞུས་ཡིན་པ་དེ་དབང་ཕྱི་དེ་ད་ལྟ་ལྷག་ཆགས་ཀྱི་ནི་ལྷག་ཆགས་ནི་དབང་ཕྱི་དེ་གནོད་སྦྱིན་དང་པོ་ག་རེ་ཟེར་ན་སྲིན་མོ་རེད་བ་གནོད་སྦྱིན་མོ་འཕྲོག་མ་ཟེར་མཁན་དེ་སྲིན་མོ་རེད། ཁོ་ལ་ཕྲུ་གུ་ལྔ་བརྒྱ་ཡོད།

ད་དེའི་བྱིས་པའི་ཞལ་བཞུ་བའི་བཀའ་ལ་ནི་དེའི་བྱིས་པ་ནོམ་པ་ཡིན་ན་དེའི་བྱིས་པའི་སྐུ་མྱ་ངན་ལས་འདས་ས་ཟིན་ན་ནི་སུས་སྟེར་གི་རེད་ཟེར་ན་ང་ཡིན་ངེས་ཐུག་ནོ་ལ་ནི་སྐྱེས་པ་ཅིག་མཛད་ཤོག་ཟེར་ནས་ང་ཚོ་ཕའི་ཆོས་བཟོས་དུས་སྐུ་ལ་ཁྱུང་པོ་སྲུང་བྱེད་དགོས་ཡོད་དུས་ཁྱུང་པོ་སྐྱིད་དེ་གནོད་སྦྱིན་མོ་ཁྲོ་མ། སྐྱིད་དེ་བུ་ལྔ་བརྒྱ་སྟོང་བྱེད་པ་ལ་ཡང་སྔོན་ཡ་ང་དོ་ནག་གི་ཕའི་ཆོས་བཟོས་དུས་སྐུ་ལ་ཁྱུང་པོ་སྲུང་བཟོས་དགོས་ཡོང་ཨ། དེ་ཁྱེད་ཡས་དེ་ན་དེ་དུས་སྐུ་ལ་ཁྱེད།